ཆོས་ཉིད་འོད་གསལ་གྱི་བར་དོ་སྲིད་པ་ལས་ཀྱི་བར་དོ་ཟེར་དེ་བཟུམ་སྦེ་རྣམ་པ་དྲུག་ཡོད་ས་ལས། ད་ལྟོ་ང་བཅས་ར་ཁ་དབྱེ་སྟེ་གིས་སྦེ་དང་པ་རང་བཞིན་སྐྱེ་གནས་ཀྱི་བར་དོ་ཟེར་མི་དེ་ཞུ་བའི་སྐབས་ཡིན། ད་རང་བཞིན་སྐྱེ་གནས་ཀྱི་བར་དོ་ཟེར་མི་འདི་གི་སྐབས་ལུ་ད་ང་བཅས་ར་ཡི་གི་བྱ་བ་འདི་ལ། མ་ཡི་གཉེན་ལས་སྐྱེས་ཞིནམ་ལས་སྦེ་མ་ཤི་ཚུན་ཚོད་རིག་ཐིམ་སོགས་ཀྱི་དབང་པོ་དེ་བཏང་སྟེ་མ་ཤི་ཚུན་ཚོད་ཀྱི་བར་ན་གི་བྱ་བ་ག་དེམ་ཅིག་ཡོད་མི་ཤེས།

ད་དེ་ག་དེ་བས་ཡིན་ནའང་ནོར་བ་ཅན། ཐིལ་བྱ་ཚང་དུ་བཅུག་པ་ལྟ་བུ་གྱི་གདམ་ང་གོ་མི་འདི་ཡ་ལ། ཐིལ་བྱ་སེམས་མེད་འདི་བྱ་ཅི་ལུགས་གོ་ཡིན་བྱ་ཐིལ་བྱ་སེམས་མེད་འདི་བྱ་ཐིལ་བྱ་འདི། ཚང་མ་བྱ་ཡུལ་གྱི་ཧི་མ་ལའི་ར་ལ།

དེ་འང་འདི་གསུམ་སྣ་ལུ་ལྕགས་ཏེ་སྐྱེས་པའི་བེའུའི་སྒང་ལས། ལོག་ཤུ་ལས། གནོད་པ་ག་ནི་ཡན་མེད་པ་བས། ལོག་ཤུ་ལས་ཚངས་ཏེ་སྣ་ལུ་རྫུས་པའི་བེའུའི་སྒང་ལས་ར་ག་ཏོག་ཏོ་བས། ཏེ་ཏོག་ཏོ་བས་དུས་ནི་ཐོ་བས་པ། ཏེ་དེ་སྣ་ལུ་དགུང་ཏོག་ཏི་སོ་བུས་ཏེ། བྲག་གི་ཕྱི་སྒོ་ཏི་སོ་ཐོན་པའི་བེ་རོ་ར། ཉེན་ཁ་ག་ནི་ཡན་མེད་པ་བས་ཤིམ་ལས་པས། དེ་འང་འདི་གསུམ་བེའུའི་སེམས་མེད། ཏེ་བདེ་སྐྱིད་མ་ཚད་པ་གྱིས།

ད་སྤྱིར་ར་ཁ་ཡེངས་མིག་ཡེངས་སྦེ་དུས་མ་དར་བ་བས་ལ། མིའི་ལུས་རྟེན་ཐོབ་པ་ཙམ་གྱིས་རྒྱལ་མི་ཆོག་པས་དེ་ཆོས་ལྡན་གྱི་རྒྱལ་ཁབ་ནང་སྐྱེ་དགོས་པས་རང་རྒྱུད་ཀྱི་བསམ་པ་དེ་ཆོས་ལུ་འཇུག་ཚུགསཔ་བྱེད་དགོས་པས། བླ་མ་གིས་རྗེས་སུ་འཛིན་དགོས་པས་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྩ་བའི་བླ་མ་རྣམས་ཀྱིས་རྗེས་སུ་འཛིན་དགོས་པས། དམ་པའི་གི་ཆོས་དར་ས་གི་ས་ཕྱོགས་ནང་ལུ་སྐྱེ་དགོས་པས། ད་འདི་འབདཝ་ད་ལུ་ད་ལྟོ་ང་བཅས་ར་སྐྱེ་དཀའ་བར། དཀའ་བ་ར་དཀའ་བ་རྨམ་ལ་ལྷོ་འཛམ་བུ་གླིང་ནང་ལུ་སྐྱེས། བླ་མ་དགེ་བའི་བཤེས་གཉེན་རྣམས་དང་མཇལ་ཟབ་མོ་ཡི་གདམས་ངག་འདི་ཚུ་ཞུ་ཆོག་ཆོག་པའི་ཡུལ། ཐོབ་པར་དཀའ་བའི་མི་ལུས་འདི་ཐོབ་མི་དེ། ད་དོན་གོ་མ་བྱུང་པས་དེ་ད་ཐོབ་མི་གི་ལུས་རྟེན་འདི་ལེགས་ཤོམ་སྦེ་ར་ཐོབ་ནུག་དེ་ཨ་ནི་དོན་དག་སྦོམ་ཅིག། སྒྲུབ་ཚུལ་སྦས་མདོ་གསུམ་དང་པོ་ནས་ཡིན་པས། ད་བོད་ན་ད་ཆའི་ཞོར་དུ་བཟུང་པའི་རུ། ཁྲི་ལྕགས་སེང་མི་འདི་གི་ཚང་བཟོ་དབྱིག་གི་སྒང་ལས་ཧི་མ་ལའི་ར། གནའ་མི་བསམ་མེད་ཀྱི་དཀའ་ཚེགས་དང། དཀའ་སྡུག་གི་ཐུགས་ལས་པའི་ཞིམ་ལས་པའི། དེ་དཀའ་ཚེགས་སྐྱབས་འདི་སྐྱེས་པའི་ཁོ་གནའ་མི་བསམ་མེད་དེ་ཐབས་ལམ་སྟོན་འདི་སྐྱེས་པའི། དེ་གཞན་མི་གིའང་འདི་བཟུང་པའི་གནོད་པ་བཅབ་མ་ཚུགས་པའི་གི་ས་ཀོ་ཕྱི་ན་ཟོག་མེད་པ། བྱ་ཁྲ་དང་བྱ་རྒྱུས་དང་བྱ་འུག་པ་དུག་སྦྲུལ་ལ་སོགས་པ་སྟེ་འང་ནི་གཟུགས་མེད་ཀྱི་དེ་དང་གནོད་པ་དེ་སུ་ག་ནི་ཡས་མས་ས་ལུ་དེ་ཚང་ལྕགས་སྡིག་གི་བེ་ཤིམ་ལས་པས་ཏེ་ཁོ་གི་དེ་ལོག་ཤུལ་ལས་དུས་ནི་གི་ཐབ་སྟབས་བདེ་ཏོག་ཏོག་སོགས་མེད་པ་པས་འང་ནི་གསུམ་པས་འང་བྱེ་བྲག་གི་བརྡ་ཏོ། དཀའ་ཚེགས་དང་ཚ་གྲང་ག་དེམ་བྱེ་བྲག་ཡོད་དེ་གི་བེ་སེ་བྱེ་རུ་མཐུན་གྱི་ཕུན་སུམ་ཚོགས་པའང་ནི་འཛུམ་གྱི་འབྱུང་བོད་ཀྱི་བཀའ་བློ། འདམ་བུ་ཀྱི་ཆུ་བོ་ལ། དཀར་པོ་རྒྱལ་ཡུལ་གྱི་ལ། མི་དགེ་བ་བཅུ་འདི་ཚུ་ཕར་སྤངས། དགེ་བ་བཅུ་འདི་ཚུ་ཚུར་སྒྲུབ། དེ་སྡིག་པ། སྣ་གཅིག་དབྱིངས་རུ་བར་སྤངས། དགེ་བ་སྣ་གཅིག་ཡང་རུང་ཚུར་སྒྲུབ་འབད་འདི་གིས་འབད་ལགས། དེ་མི་ཚེ་དོན་དང་ལྡན་པ་བཟོ་དགོ་ནི་ཡིན་པས། དེ་དཀར་པོ་དགེ་བའི་གི་ལས་འདི་ཚུ་ལས་གྲུབ་སྟེ་འདི་གིས་འབད་ཞིནམ་ལས་པས་དེ་ལས་དེ་དེ་ན་ང་བཅས་ར་ཡི་བསོད་ནམས་ལེགས་ཤོམ་འབད་བསག་ནི་ཡིན་པས་དེ་བསོད་ནམས་བསགས་ཚོགས་བསགས་འབདཝ་ད་ར་དེ་ལས་འདས་སྡིག་སྒྲིབ་འདི་ཚུ་ཕར་བྱང་ནི་ཡིན་པས་བ་དན་དེ་འབདཝ་ད་ལུ་གཙོ་བོ་ར་དེ་གི་སྐབས་ལུ་ང་བཅས་ར་གིས་འབད་དགོ་པའི་གི་ཆོས་ངོ་མ་ག་ཅི་ཡོད་མོ་ཟེར་བ་ཅིན། དེ་ང་བཅས་ར་གིས་འབད་དགོ་པའི་གི་ཆོས་ངོ་མ་དེ་ར་དེ་ན་ལས་མ་རབ་བྱུང་བ་ཅིན་ཐོས་བསམ་སྒོམ་གསུམ་འདི་ཚུ་སྤྱི་ཆིངས་རྟོགས་རྟོགས་པའི་ཞིནམ་ལས་འབད་ལགས།

སྦྱང་པ་མཐར་སོན་འདི་གིས་འབད། དེ་རང་གི་རྩ་བའི་བླ་མ་འདི་གིས་འབད། རང་སེམས་སྐུ་གསུམ་རང་ངོ་ཐོག་ཏུ་སྤྲོད་འདི་གིས་འབད། དེ་འབད་ཟེར་བ་ཅིན་དེ་ད་དེ་ཅི། བཟང་པོ་ཅི་འདི་འམ། མི་ཚེ་འདི་ན་ལུ། འདི་བཟུང་བས། དྭངས་པ་འདི་ཀྱི་ཐོག་ལས་པའི་ངོ་སྤྲོད། བར་དུ་ཆོས་སྐུ་ཡུལ་གྱི་དགོངས་པ་དེ། ཀ་དག་རིག་པ་ཟང་ཐལ་དུ་ངོ་སྤྲོད་འདི་གིས་འབད་ཞིནམ་ལས་འབད། དེའང་འདི་ངོ་སྤྲོད་ཐོབ་མི་འདི། ཐག་གཅིག་ཐོག་ཏུ་བཅད་འདི་གིས་འབད། དག་པའི་མདས་ཅི་ར་ཡིན་རུང། དེ་གིས་འབད་སེམས་ཉིད་ངོ་འཕྲོད་དེ། ལེགས་ཤོམ་འབད་ཐག་བཅད་དེ་གིས་འབད་རང་གི་རྒྱུད་ཐོག་ཏུ། དེ་དག་འདི་གསུམ་པས། ཉེས་བྱས་སྐྱེད་འཚུབ་གཅིག་གོ་བས་འབད། དེ་གསུམ་པ་དེ་ལ། གདེང་གྲོལ་ཐོག་ཏུ་བཅའ་བ། ཟེར་གསུངས་ཏེ་ཡོད་ལགས། ཤེས་པ། མཁས་པ་ཤྲཱི་རྒྱལ་པོའི་ཁྱད་ཆོས་ན་ལས་ག་དེ་འབད་གསུང་ཡིན་ཟེར་བ་ཅིན། ཚིག་གསུམ་གནད་རྡེག་ཟེར་མི་དེ་ན་ལས་ལ། འཆར་ལུགས་སྔར་དང་འདྲ་བ་ལ་གྲོལ་ལུགས་ཁྱད་པར་གནད་དུ་ཆེ། ཟེར་གསུངས་དེའི་ཡུལ། དཔེའང་འདི་བཟུམ་འབད་ཞིནམ་ལས་འབད།

ད་དོན་ཨ་འདས་པའི་འབདཝ་ད་ལུ་ང་བཅས་ར། ཏེ་རྒྱུ་མཚན་རྣམ་པ་གསུམ་མམ་དོན་ཆེན་པོ་དོན་དག་ཏེ་སྦོམ་ཤོས་ཏེ་གལ་ཆེན་གྱི། ཏེ་ཆ་ཡིན་པས་ལ་ཏེ་ཨ་འདི་གསུམ་ལེགས་ཤོམ་འབད་སྒྲུབ་ཚུགས་གྲོགས་བྱེད་པའི་བ་ཅིན་ཏེ་རང་བཞིན་སྐྱེ་གནས་ཀྱི་བར་དོ་དེ་ན་ལུ་ང་བཅས་ར་གི་མི་ཚེ་དོན་དང་ལྡན་པའམ། ཏེ་བྱ་བ་དོན་དང་ལྡན་པ་ཅིག་ལེགས་ཤོམ་འབད་སྒྲུབ་ཚུགས་ནི་ཡིན་པས་ཟེར་ཞུ་ནི་ཡིན་ལགས།